བཀྲ་ཤིས་བདེ་ལེགས་གླུ་དབྱངས་ལེ་ཚན་ནང་བོད་པའི་བུ་མོ་ལ་བཏང་གནང་པའི་གླུ་གཞས་ཁག་ཅིག་འབུལ་ལམ་ཞུ་ཡས་ཡིན་པས་ཐུགས་དགྱེས་སྤྲོའི་ངང་གསན་གནང་ཡོང་བ་ཞུ། བོད་པའི་བུ་མོ་ཞེས་པ་ནི་མི་རིགས་གཞན་གྱི་བུ་མོ་དང་མི་འདྲ་བར་གངས་རིའི་ར་བས་བསྐོར་བའི་ཡུལ་ལྗོངས་དང་མཐུན་པ། སྐུ་གཟུགས་ལྡེམ་ལྡེམ་རྩ་རིའི་སྨྱུག་མ་ནང་བཞིན། གསུང་སྐད་སྙན་པ་བྱིའུ་ཆུང་འཇོལ་མོ་ནང་བཞིན། ཐུགས་སེམས་དཀར་བ་གངས་རི་དཀར་པོ་ནང་བཞིན། སྐུ་གསུང་ཐུགས་གསུམ་དེ་འདྲ་བའི་ལུས་ལ་ཡུལ་ལྗོངས་དང་མཐུན་པའི་གྱོན་ཆས་གང་འདྲ་ཞིག་ཡོད་པ་ཞེས་པ་བུ་ལགས་ཀྱིས་བཏང་གནང་པའི་གཞས་ནས་མངོན་ཐུབ་པས་བུ་ལགས་ཀྱི་གཞས་ཆོལ་ཁ་གསུམ་གྱི་བུ་མོ་ཞེས་པ་དེ་གསན་གནང་ཡོང་བ་ཞུ།

ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད་མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགྱེས་པོའི་ངང་གསན་གནང་ཡོང་བ་ཞུ།

ཐུང་གུ་ཐུ་བ། དེ་ག་ནང་བཞིན་གྱི་ཅིག་སྲིད་པ་བར་དོ་ཟེར་ཅིག་རིགས་ཁ་ཤས་ཀྱི་ཅིག་ཡང་མཐོང་ཡག་ཡོད་པའི་སོགས་རོགས། དེ་འདྲའི་མི་འདྲའི་ཅིག་ཡོང་གི་འདུག་བ། ས་དེ་འདྲའི་ཡིན་དུས་ཙང་ནས

སྐྱེས་བུའི་ལུས་འདོམ་གང་གི། རྐང་མཐིལ་ནས་སྤྱི་གཙུག་བར་དུ། ཁམས་གསུམ། ག་ས། སྲིད་པ་སུམ་ཅུ་སོ་གཅིག་ཟེར་ནས་བཞག་བྱ་བ་རེད་འདུག་བྱས་ནས་བརྩི་ཡག་བྱ་བ་རེད། ད་འདུག་བྱས་ནས། མཚོན་བྱེད་མཚོན་དོན་དེ་འདྲས་དེ་བྱས་ནས་བཤད་ཡག་ཅིག་ཡོད་རེད་ད། ད་དེ་འདྲས་ཀྱི་ཐོག་ནས་བཤད་པ་ཡིན་ན་དཔེར་ན་སྒལ་ཚིགས་རི་རབ་ལ་ཡང་བྱ་ཡག་སོགས་རོགས་དེ་འདྲས་མི་འདྲས་ཡོང་གི་ཡོད་རེད་ད།

རི་རབ་ཀྱི་འཛམ་བུ་གླིང་གི་བཀོད་པ་ག་འདྲ་ཞིག་ཡོད་མིན་དེ་ག་རང་རྩད་གཅོད་བྱེད་མཁན་གཅིག་གྱུར་ཅིག་བྱས་ཡོང་དུས་ཙམ་ནས་དེ་མེད་པ་ཅིག་གོ་ཆགས་འདུག་བ་དེ་འགལ་ཟླ་དམིགས་ཡོང་འདུག་ས་དེ་འདྲ་ཡིན་དུས་ཙམ་ནས་ཁས་བླངས་མི་ཤེས་པ་རེད་ད་དམྱལ་ཁམས་ཆ་བཞག་ན་དམྱལ་བ་ཆ་བཞག་ན་དེ་འགལ་ཟླ་ཞེ་དྲག་ཅིག་ང་ཚོ་རྙེད་ཡག་གི་མི་འདུག་ཨ་ནི་མ་མཐོང་བ་ཙམ་རྒྱུ་མཚན་རེད་བ།

བར་མཚམས་འདི་ལ་ལེ་ཚན་ཉིན་ཁྱད་པར་ཅན་གསན་པར་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡག་གི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གཟིགས་རོགས་གནང། ང་ཚོས་ད་བར་ལེ་ཚན་བདུན་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་དྲུག་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། རྣམ་པ་ཚོས་མཁྱེན་གསལ་ལྟར་ད་རིང་ནས་ཕྱི་ཟླ་གསུམ་པ་མཇུག་སྒྲིལ་གྱི་ཡོད་པ་དང་སྤྱི་ཟླ་བཞི་པ་འགོ་ཚུགས་ཀྱི་ཡོད་པ་རེད། སང་ཉིན་ནི་ཕྱི་ཟླ་བཞི་པའི་ཚེས་གཅིག་ཡིན་པ་དང་ཉིན་མོ་འདི་ནི་རྒྱལ་སྤྱིའི་ནང་ལ་ཨིན་སྐད་ཐོག April Fools Day ཉིན་མོ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཉིན་མོ་འདི་ཡི་བྱུང་རིམ་ཐོག་ལོ་རྒྱུས་འདྲ་མིན་སྣ་ཚོགས་ཡོད་པ་དང། ཉིན་མོ་དེ་ཡི་ལུགས་སྲོལ་དེ་ཐོག་མར་ཡུ་རོབ་ཁུལ་ནས་བྱུང་ཡོད་པ་ཞིག་རེད་འདུག། དེ་ཡང་ཉིན་མོ་དེ་མི་སྒེར་ངོས་ནས་སྲུང་བརྩི་ཞུ་ཡ་མ་གཏོགས་གཞུང་འབྲེལ་ངོས་ནས་མཛད་རིམ་གང་ཡང་མི་འདུག་ཡིན་ན་ཡང་དེ་ལ་མ་ལྟོས་པར་ཕྱིས་སུ་འཛམ་གླིང་ཡོངས་ཀྱིས་ཉིན་མོ་དེ་ངོས་འཛིན་ཞུ་གི་ཡོད་པ་རེད། ང་ཚོའི་བོད་པའི་སྤྱི་ཚོགས་ནང་ལ་ཡང་མི་མི་ཉུང་བ་ཞིག་གིས་ཉིན་མོ་དེ་དགའ་ཞིང་སྤྲོ་ཞིང་སྲུང་བརྩི་ཞུ་གི་ཡོད་པ་རེད། ལྷག་པར་དུ་ཉིན་མོ་དེ་ལ་ཉིན་མོ་གཞན་དང་མ་འདྲ་བར་ཕན་ཚུན་ལ་རྫུན་མ་བཤད་ནས་ཕན་ཚུན་ལྐུགས་པ་བཟོས་ཀྱི་ཡོད་པ་རེད། ཡིན་ན་ཡང་རྩེད་མོ་དེ་ཞོགས་པ་ཁོ་ན་མ་གཏོགས་ཉིན་རྒྱབ་ལ་རྩེད་མོ་དེ་རྩེ་ཡ་མི་འདུག་གལ་ཏེ་ཉིན་རྒྱབ་ལ་རྩེད་མོ་དེ་རྩེ་ན། མི་དོ་བདག་ཁོ་རང་ལྐུགས་པ་ཆགས་ཀྱི་ཡོད་པ་རེད། དེ་འདྲ་བྱས་ནས་ཟླ་བ་གསར་པ་དེ་འཛུམ་དང་དགའ་པོའི་ངང་ནས་སྣེ་ལེན་བྱེད་ཡག་གི་ལམ་ལུགས་སྲོལ་ཡག་པོ་ཞིག་འདུག། བྱས་ཙང་སང་ཉིན April Fools Day ཉིན་མོ་ལ་སྔོན་ཚུད་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། རྣམ་པ་ཚོ་ཉིན་མོ་དེ་ལ་གྲུང་པོ་བཞུགས་རོགས་གནང། རང་ཉིད་གཞན་གྱི་མགོ་སྐོར་ལ་མ་ཚུད་པ་གནང་རོགས་གནང། གལ་ཏེ་གཞན་གྱི་མགོ་སྐོར་ལ་ཚུད་པ་ཡིན་ན་ཡང་ཐུགས་ཁྲལ་མ་གནང་རོགས་གང་ཡིན་ཟེར་ན April Fools Day རེད་དགོངས་དག། དེ་དང་མཉམ་དུ་ང་ཚོ་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པ་ཐུགས་རྗེ་ཆེ། ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་མཇལ་ཡོང། གཞས་མ་སྒྲོལ་མ་འཚོས་གཞས་འདིའི་ནང་ལ་བོད་པའི་བུ་མོ་ཞིག་གིས། ལེགས་ཆ་རྣམས་ལེན་པོ་དང་ཡག་པོ་ཞིག་གསུངས་འདུག་པས་ལྷན་རྒྱས་ཐུགས་དགྱེས་སྤྲོ་ཆེན་པོའི་ངང། སྒྲོལ་མ་འཚོའི་གཞས་ང་ནི་བོད་པའི་བུ་མོ་ཡིན་ཞེས་པ་དགྱེས་གསན་ཡོང་བ་ཞུ།

སྤུན་མཆེད་བར་གྱི་འབྲེལ་ལམ་ཙན་དན་གྱི་ཤིང་ནང་བཞིན་ཡོད་དགོས་པ་གསུངས། དེ་ཡང་ཤིང་དེ་དུམ་བུ་ཇི་ཙམ་མང་དུ་བཏང་ཡང་དེའི་དྲི་ཞིམ་ནི་ནམ་ཡང་ཡལ་གྱི་མ་རེད། སྐུ་ཁམས་བཟང་ང་བསྟན་འཛོམས་རྒྱ་ཆེའི་གཟིགས་མོ་བའི་ཆེད་དུ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་སྒྲུང་གཏམ་ལེ་ཚན་ནས་ཁྲིམས་རྩོད་པ་ཞིག་གིས་གསུངས་པའི་ལོ་རྒྱུས་ཞིག་བཤད་ཀྱི་ཡིན། ཉི་མ་གཅིག་ངའི་ཡིག་ཚང་ནང་ལ་ཞིང་པ། ལོ་རྒན་ཙམ་བྱས་པ་ཅིག་ལུས་ལ་གྱོན་པའི་རས་གོས་དཀར་པོ་ལ་འདམ་དང་ཐལ་ལ་གོས་པ་ཡང་འཕྱིད་ལོང་མེད་པ། ཁོང་ཁྲོས་ངར་ངར་ཤུགས་ཤུགས་ཀྱི་ངོས་ནས་ཡིག་ཆ་མང་པོ་བཏོན་ནས་སྡོད་ཁང་ཉོས་ཡས་དེ་ཁྲིམས་ཐོག་ནས་བཀག་རོགས་དེ་ལ་འགྲོ་སོང་ག་ཚོད་ཕྱིན་ནས་ང་ལ་ལབ་དང་ངས་སྤྲད་ཆོག། ལབ་སོང། ངས་ཁོ་རང་ཁོང་ཁྲོ་ཞེ་པོ་ཟ་ཡོད་པ་ཧ་གོ་དུས། དང་པོ། ཁྱེད་རང་ལྷོད་ལྷོད་གནང་དང་ཞབས་བཀྱག་སྟེང་ལ་བཞུགས་དང། དེ་ནས་ངས་རླུང་འཁོར་དང་གྲང་གློག་དེ་ཀྱི་བཏང་ཆབ་གྲང་མོ་ཞིག་བཀྱགས། གའི་ཡོད་མ་རེད་གའི་ཡོད་མ་རེད་སྡོད་ཁང་ཉོས་ཡས་དེ་ཁྲིམས་ཐོག་ནས་བཀག་ཆོག་གི་རེད་ཁྱེད་རང་ལྷོད་ལྷོད་བྱེད་དང་ཨ་ནེ་ང་གཉིས་གཉིས་ལྷོད་ལྷོད་ཐོག་ཆུ་ཚོད་ཕྱེད་ཀ་ཙམ་སྐད་ཆ་བཤད་པ་ཡིན་དེ་ནས་ངས་ཡིག་ཆ་དང་གནས་ལུགས་ཤེས་ཡས་ལ་ཉི་མ་ཁ་ཤས་འགོར་ས་རེད་ཁྱེད་རང་ཉི་མ་གསུམ་རྗེས་ལ་ཡོང་ན་མ་རེད་པས་ལབ་པ་ཡིན་དེ་ལབ་པ་དང་ཞིང་པ་དེ་ལམ་སང་ཡར་ལངས་བྱས་ནི་སོ་སོའི་ནང་ལ་ཕར་ལོག་ཕྱིན་སོང། དེ་ནས་ཉི་མ་གསུམ་པ་དེ་ལ་ཡང་བསྐྱར་སེམས་མ་སྐྱིད་པ་དང་ཁོང་ཁྲོ་རང་འཇགས་ཀྱི་ཐོག་ལ་ངའི་ཡིག་ཚང་ལ་སླེབས་སོང། སླེབས་པ་དང་ངས་ལམ་སང་མར་བཞུགས་དང་ངས་ཁྱེད་རང་ངོ་ཤེས་སོང། ད་ད་རིང་ཁྱེད་རང་གིས་གང་ཡང་མ་ལབ་སྔོན་ལ་གནས་ཚུལ་ཞིབ་ཕྲ་གང་ཡིན་པ་ངས་ལབ་གོ། འགྲིག་ཡོད་མེད་ལྟོས་ཨ་ཟེར་ངས་ལབ་པ་ཡིན། ཁྱེད་རང་ནང་ནས་བུ་རྒན་ཤོས་དེ་ཡིན་པ་དང། ཁྱེད་རང་ལ་སྤུན་མཆེད་ཆུང་བ་གཉིས། བུ་མོ་གཅིག་དང་བུ་གཅིག་བཅས་ཁྱེད་ཚོ་མི་གསུམ་ཡོད་འདུག་ཕ་མ་གཉིས་ཤག་ཚར་བའི་རྗེས་ལ་འགན་སྒང་ཁྱེད་རང་གིས་བཞེས་ནས་སྤུན་མཆེད་ཆུང་བ་བུ་མོ་དེས་སློབ་སྦྱོང་མཐར་སོན་པ་དང་ཆང་ས་བརྒྱབ་ནས་མནའ་མ་ལ་བཏང་རང་གི་སྤུན་ཆུང་བུ་དེ་སློབ་གྲྭ་ལ་བཏང་སོ་སོ་འཛིན་གྲྭ་དགུ་པ་ལས་མ་ཐོན་ཡང་སྤུན་ཆུང་དེ་འཆར་འགོད་པའི་མཐོ་སློབ་ཏུ་བཏང་སློབ་ཡོན་སྤྱི་དང་སྟོང་ཕྲག་བརྒྱད་ཅུ་ཙམ་ཕངས་མེད་ཐོག་ལ་ཁྱེད་རང་གིས། འགྲོ་སོང་བཏང་ནས་ཨ་ནེ་སྤུན་ཆུང་དེ་ཨར་ལས་འཆར་འགོད་པ་ཐོན་དུས་གྲོང་གསེབ་ཀྱི་མི་ཚང་མ་ལ་སྤྲོ་སྐྱིད་བཏང་སྤུན་ཆུང་དེ་མཐོ་སློབ་ལ་བུ་མོ་ཞིག་ཐུག་སོང་ལབ་དུས་ཁྱེད་རང་གིས་བུ་མོ་དེ་དང་སྤུན་ཆུང་དེ་ཁོ་རང་གཉིས་ཀྱི་འབྲེལ་བ་ཁས་ལེན་བྱས་ནས་ཁོ་རང་གཉིས་ཆང་ས་ཡག་པོ་བརྒྱབ་ཤག་ཆང་ས་ཡང་གྲ་རྒྱས་ཐག་ཆོད་བརྒྱབ་ཤག་དེ་ནས་ཆང་ས་བརྒྱབ་པའི་རྗེས་ལ་གཅེན་གཅུང་གཉིས་ཀྱི་བར་ལ་རྒྱང་ཐག་རིང་རུ་ཕྱིན་ཤག་གེ་སར་འགྲོ་སོང་ཆེན་པོ་ཡོད་ལུགས་དང། བྲེལ་བ་ཚ་པོ་ཡོད་སྐོར་ལབ་ནས་ཁྱེད་རང་ལ་ཡ་ལན་གནང་མི་འདུག་ཉི་མ་གཅིག་རྒྱལ་ས་ལ་སྡོད་ཁང་ཞིག་བུ་ལོན་ཐོག་ཉོས་ནས་དེའི་བུ་ལོན་གསབ་ཡས་ལ་ཞིང་ས་ཐོབ་ཐང་དགོས་ཞེས་པའི་རྙོག་དྲ་བཤད་ཤག། ཁྱེད་རང་གི་སྤུན་མཆེད་དེས་ཁྱེད་གཉིས་བར་ལ་ཐོབ་ཐང་དང་ནོར་སྐལ་དགོས་ཞེས་པའི་ཚིག་དེ་ཁྱེད་ཀྱི་བློ་ལ་མ་ཤོང་ནས་འདིར་ངའི་ས་ལ་ཡོང་བ་རེད་པ། ངས་ལབ་པ་ཏག་ཏག་རེད་པས་ཨེ་ངས་སྐད་ཆ་དྲིས་པ་ཡིན། ཨེ་ཁོ་རང་གིས་མགོ་ལྕོག་ལྕོག་བྱས་བྱས་ནས་དེ་ཏག་ཏག་རེད་གསུང་གི་འདུག་དེ་ནས་ཡང་བསྐྱར། ལབ་ཡས་ལ་ཁྱེད་རང་གི་སྤུན་མཆེད་དེ། ཐེངས་གཅིག། གླང་གིས་བརྡུངས་ནས་ཁྲག་གི་དམར་རྩ་སྒོར་རྩ་ཆགས་དུས། གྲོང་གསེབ་ལ་སྨན་ཁང་མེད་ནས་ཁྱེད་རང་གིས། ཀི་ལོ་མི་ཊར་ལྔ་དཔུང་པའི་སྒང་ལ་ཁྱེར་ནས་རྒྱལ་སའི་སྨན་ཁང་བར་དུ་བསྐྱལ་བའི་རིན་ཐང་ཅན་གྱི་དུས་ཚོད་དེ་ཡང་བསྐྱར་ཡོང་ཡས་མེད་པ་དང། དེ་ལས་ལྷག་པའི་ལན་གཅིག་སྤུན་ཆུང་དེ་ན་དུས་སོ་སོའི་མཁལ་མ་གཅིག་ཡང་ཐེ་ཚོམ་མེད་པར་གནང་བའི་བརྩེ་དུང་དང་མི་ཚེ་གཅིག་སྤུན་ཆུང་གི་ཆེད་དུ་བཏང་པ་ལོག་ཡས་ཡོད་ན་ལས་བཟང་པོའི་རིན་ཐང་གི་སྟེང་ལ་སྤུན་ཆུང་གི་སྡོད་ཁང་གི་རིན་པ་དེ་གང་ཡང་མ་རེད། རིན་མེད་དང་འདྲ་བ་རེད། ཁྱེད་ཀྱིས་ལབ་ན་ངས་རྒྱལ་སའི་ཁང་པ་དེ་ཡང་ཁྱེད་རང་ལ་རག་པ་བྱས་ཆོག། ཁྱེད་རང་མི་ཡག་པོ། གཞུང་དྲང་པོ། སྡུག་དཀའ་ལས་རྒྱབ་མཁན། ཅིག་རེད་ཤག་བློ་མ་ཞུམ་པ། ཡག་པོ་རང་འཇགས་གནང་དགོས་རེད་ངས་ལབ་ཀྱི་ཡོད་ག་རེ་བྱས་ནས་ཁྲིམས་ཁང་དང་ཁྲིམས་རྩོད་པའི་ས་ལ་དུས་ཚོད་འཕྲོ་བརླག་གཏང་གི་ཡོད་པས་ཁྱེད་རང་གི་སྤུན་ཆུང་དེ་རྒྱལ་སར་འབྱོར་ནས་ཕ་མའི་བསླབ་བྱ་བཟང་པོ་དེ་བརྗེད་ནས་ལམ་ནོར་ཐེབས་པ་རེད། ངའི་ཁ་ལ་ཉན་དང་སྤུན་ཆུང་གི་སྡོད་ཁང་དེ་ག་དུས་ཡིན་ནའི་བཀག་ཆོག་གི་རེད་དེ་ལས་ཁྱེད་རང་མི་བཟང་པོ་སྤུན་ཆུང་གི་མ་རབས་སྤྱོད་ངན་ལ་ལན་རྒྱག་ཡས་དང་མགོ་འཁོར་ནས། རང་གི་བུའི་ཤེས་ཡོན་དང་མདུན་ལམ་གྱི་ཆེད་དུ་དཀའ་ལས་བརྒྱབ་ན་ཏན་ཏན་རང་གི་བུས་དྲིན་ལན་བཟང་ཆེ་ཞུ་གི་རེད་བསམ་གྱི་འདུག་ངས་དེ་ལབ་པ་དང་ཞིང་པ་དེས་མིག་མཆི་མས་གང་ཡང་དེ་སྦས་ནས་གང་ཡང་མ་ལབ་པར་སོ་སོའི་ནང་ལ་ལོག་ཕྱིན་སོང། ངའི་བསམ་པ་ལ། ད་ཞིང་པ་དེ་ཡིད་ཐང་ཆད་ནས་ཁྲིམས་རྩོད་གཞན་གྱི་འགྲམ་ལ་འགྲོ་གི་རེད་བསམ་བྱུང་ཡིན་ནའི་དེ་འདྲ་གནང་མི་འདུག་དེ་ནས་ལོ་ཁ་ཤས་རྗེས་ལ་ཉི་མ་གཅིག་གློ་བུར་ཐོལ་རྒྱག་ལ་ཡང་བསྐྱར་ངའི་འགྲམ་ལ་བུ་གཅིག་ཁྲིད་ནས་སླེབས་སོང་དེ་དུས་ངས་ཁྱེད་རང་ངོ་ཤེས་སོང་ཁྱེད་རང་འདིར་ཕེབས་དང་ཁྱེད་རང་བཞུགས་དང་ཟེར་མཁན་ལབ་པ་ཡིན་ཁོ་རང་གི་ལན་ལ་ལམ་སང་ང་སྡོད་ལོང་མེད། ངའི་བུ་དེ་སྨན་པ་ཐོན་ནས་གྲོང་གསེབ་ལ་སྨན་ཁང་བཙུགས་ཡོད་ཁྱེད་རང་གི་བཀའ་དྲིན་ལས་ལམ་ནོར་སངས་ནས་དགེ་མཚན་དུ་སོང་བས་བཀའ་དྲིན་རྗེས་དྲན་ཞུ་གར་སླེབས་པ་ཡིན། ཕུན་ཆུང་གི་ཁང་པ་དེ་ཡང་ཁོ་རང་ནོར་བ་ཤེས་ནས་དགོངས་དག་ཞུས་སོང། ངས་ཡང་དགོངས་པ་དག་པ་རང་བྱས་པ་ཡིན། སྒྲུང་ཐུང་ཐུང་དེ་དེར་རྫོགས་པ་རེད། གཟིགས་མོ་བ་རྣམས་ལ་ཞུ་ཡས་ཤིག་ལ། ཁོང་ཁྲོས་བསྐུལ་ནས་སྡུག་སར་ཡ་ལན་བྱས་པ་ལས། བློ་ཁ་བསྒྱུར་ནས་དོན་ཡོད་ལས་ཀ་གཞན་ཞིག་གནང་ན་དགེ་མཚན་ཆེ། ཞུ་ཡས་ཡིན། གུས་པའི་རེ་སྐུལ་ལ། དུས་རྟག་ཏུ། ལེགས་ཆ་དང། ཡག་པོའི་ཆ་རྣམས། སེམས་རོགས། ཉི་མ་གཅིག་ལས་མེད་ནའི། ཡག་པོ་གནང་རོགས། སེམས་ཞུམ་པ་མེད་པའི་ཐོག། གཞན་ཕན་སྒྲུབ་རོགས་ཞུ་ཡས་ཡིན། སྒྲུང་གཏམ་གྱི་ལས་རིམ་གསན་པར་དགའ་བསུ་ཞུ། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང། གུས་པའི་སྒྲུང་གཏམ་ལེ་ཚན་འདི FM དགུ་བཅུ་ཚེག་བཞི་ཐོག་རེས་གཟའ་ལྷག་པར་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་འབུལ་ལམ་ཞུ་བཞིན་ཡོད་པས། ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར། རྒྱང་སྲིང་འདི།

ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱི་བཏང་དཔེ་དེབ་ཀློག་ཡ་ནི་མིའི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་པ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེའི་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད། ང་ཚོས་ད་བར་ལེ་ཚན་བདུན་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་དཔེ་དེབ་མི་འདྲ་བ་བདུན་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན་པས་ཚང་མས་དཔེ་དེབ་གཅིག་ངེས་པར་དུ་ཀློག་ཡོད་ཤག་རེད་གལ་ཏེ་ཀློག་མེད་ན་ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ཞུ་གི་ཡོད། ང་ཚོས་ཐེངས་འདི་ཡི་ལེ་ཚན་ནང་ལ་སློབ་མ་བསྟན་འཛིན་བདེ་སྐྱིད་ལགས་གདན་འདྲེན་ཞུས་ཡོད། སློབ་མ་བསྟན་འཛིན་བདེ་སྐྱིད་ལགས་ནི་ད་ཐེངས་བོད་ཁྱིམ་ནང་འཛིན་གྲྭ་བཅུ་པ་འབྲུག་ནང་སློབ་བཞིན་པ་རེད། ད་རིང་ཁོང་དང་མཉམ་དུ་དཔེ་དེབ་ཞིག་ངོ་སྤྲོད་ཞུ་ཡ་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གསན་རོགས་གནང། སློབ་མ་བསྟན་འཛིན་བདེ་སྐྱིད་ལགས་ཐོག་མར་ང་ཚོའི་ལེ་ཚན་ནང་ཕེབས་པ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས།

ལགས་སོ། ད་ཨ་སློབ་མ་བསྟན་འཛིན་བདེ་སྐྱིད་ལགས་ཨ་ནི་ཁྱེད་རང་འདི་དཔེ་དེབ་ཀློག་བྱས། ཨ་ནི་དཔེ་དེབ་འདིའི་ནང་ལོགས་ཀྱི་སྒྲུང་སྙིང་བསྡུས་འདྲ་བོ་ཅིག་ད་ང་ཚོའི་གི་གསན་མཁན་རྣམ་པ་ལ་ཨ་ནི་རོབ་ཙམ་གསུང་གནང་གི། འདི་སྒྲུང་འདི་སྔོན་མ་ཆིག་སྟོང་ལྔ་བརྒྱ་ལྷག་ཨིང་ལན་ལ་དངོས་གནས་བྱུང་ཡོད་རེད་ཨ་ནི་འདི་སྒྲུང་དེབ་འདི་རྩོམ་པ་པོ་དེས་མོ་རའི Perspective ཐོག་ནས་འདི་སྒྲུང་དེབ་འདི་བྲིས་ཡོད་རེད་ཨ་ནི་འདི་སྒྲུང་དེབ་འདིའི་ནང་དུ་ལ་མེ་རི་མོ་ཆུང་ཆུང་ནས་ཆེན་པོ་བར་དུ་ལ། མོ Crown Princess ནས་གཡོག་མོ་ཅིག་ལ་ག་འདྲའི་འགྱུར་ཡོད་མེད། གཡོག་མོ་ནས་མོ་རྒྱལ་མོ་ལ་ག་འདྲའི་ཆགས་ཡོད་མེད་དེ་འདི་སྒྲུང་དེབ་ཚང་མ་དེ་ནང་བྲིས་ཡོད་རེད་ཟེར་སྒྲུང་དེབ་དེ་ནང་ལ་ལ། ལགས་སོ་བསྟན་བདེ་སྐྱིད་ལགས་ཨ་ནི་བྱས་ཙང་ཨ་ནི་ད་འདི་ང་ཚོའི་གི་དཔེ་དེབ་ཀློག་ཡ་འདི་དངོས་བྱུང་གི་ལོ་རྒྱུས་ཞིག་རེད་འདུག། བྱས་ན་ཨ་ནི་ཁྱེད་རང་གི་དཔེ་དེབ་འདི་ཀློག་བྱས་ཨ་ནི་དཔེ་དེབ་ནང་གི་ཨ་ནི་དོན་དག་གཙོ་བོ་འདྲ་བོ་ག་རེ་རེད་བཞག་དེ་ག་ནང་ད་ཁྱེད་རང་འདིའི་ནང་ལོགས་ནས་དགའ་ཤོས་འདྲ་བོ་ག་རེ་བྱུང་སོང་ཨ་ནི་འདི་འདི་ངོ་སྤྲོད་ཏོག་ཙམ་གནང་རོགས་གནང། ང་དེའི་སྒྲུང་དེབ་དེ་ནང་ལ་ག་རེ་སྣང་འགྲོ་སོང་ལབ་ན། དེ་སྒྲུང་དེབ་དེ་ནང་མི་ལ་ངོ་ལ་ན་ང་ཚོ Princess ཟེར་ན་མི་ཚེ་སྐྱིད་པོ་རྒྱལ་ཁང་ནང་བསྡད་རྒྱན་ཆ་དང་དེ་གའི་རེད་བསམ་གྱི་ཡོད་རེད་ཡིན་ནའི་དེ་གའི Fairy Tale གཅིག་རེད། དངོས་གནས་ཨ་ཅི Princess ག་འདྲ་ཡོད་མེད་དེ་མོ་ག་ཅི Bravery དང་དེ་གའི་མཐོང་ནས་ཨ་ནི་ང་འོན་ཏེ་དེ་སྒྲུང་དེབ་དེ་གནང་འགྲོ་སོང། ལགས་སོ་སློབ་མ་བསྟན་འཛིན་བདེ་སྐྱིད་ལགས་ཨ་ནི་ཁྱེད་རང་གི་དཔེ་དེབ་ཀློག་ཨ་ནི་དཔེ་དེབ་དེ་ཨ་ནི་ཁྱེད་རང་གི་སྙན་པོ་ཞིག་བྱུང་བ་རེད། དེ་ཡིན་པ་སོང་ཙང་ཁྱེད་རང་ངོས་ནས་སློབ་མ་གཞན་དང་གཞན་པ་མི་གཞན་ལ་ཨ་ནི་དཔེ་དེབ་དེ་ཀློག་ཡ་དེ་གལ་ཆེན་པོ་འདྲ་བོ་ཅིག་ཟེར་གྱི་འདུག་བས་ཨ་ནི་ཡིན་ཟེར་གྱི་ཡོད་པ་ར་ཅིག་ཡིན་ན་ག་རེ་བྱས་ནས་ཡིན་ན་རྒྱུ་མཚན་ཅིག་གསུངས་གནང་གལ། ངས་དེ book དེ recommend བྱེད་ས་ཡོད་ན་ང recommend བྱེད་ས་རེད། གང་ཡིན་ལབ་ན་མི་དེ་གི་ཡོད་ཡོད་གྱོང་པོ་རྒྱ་བྱུས་ཚེ་སྐབས་སུ bloody Mary ལབ་ན

ཨོ་ལགས་སོ་བསྟན་འཛིན་བདེ་སྐྱིད་ལགས་ཨ་ནི་དེ་རིང་ང་ཚོའི་གི་ལེ་ཚན་ནང་ལ་ཕེབས་བྱས་ཨ་ནི་ཁྱེད་རང་གི་དཔེ་དེབ་ངོ་སྤྲོད་གནང་བ་ཨ་ནི་ཐུགས་རྗེ་གནང། ཐུགས་རྗེ་གནང། ཨོ་ད་དེ་དང་མཉམ་དུ་ང་ཚོས་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོས་དཔེ་དེབ་ངེས་པར་དུ་ཀློག་རོགས་གནང་ཞུ་རྒྱུ་ཡིན། རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡས་ཡོད་པ་ར་ཅིག་ཡིན་ན་ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། སྡིངས་ཆ་འདི་ནི་རྣམ་པ་ཚོའི་སྡིངས་ཆ་ཡིན་པ་དང་ངེས་པར་དུ་ཕེབས་རོགས་གནང། དེ་རིང་ལེ་ཚན་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། གསན་མཁན་རྣམ་པ་ཚོ་དཔེ་དེབ་ངེས་པར་དུ་ཀློག་རོགས་གནང་ཐུགས་རྗེ་ཆེ། གཞས་པ་སྤེན་པ་ཚེ་རིང་གིས་བོད་པའི་བུ་མོ་ལ་བཏང་གནང་པའི།